ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་དེ་ཡིན། འདི་ནི་རྒྱུན་དུ་རྒྱལ་སྤྱིའི་གསར་འགྱུར་ཁག་གི་རྒྱབ་ལྗོངས་ལ་ཞིབ་ཕྲ་བགྲོ་གླེང་བྱེད་སའི་ང་ཚོའི Podcast བསྐྱར་ཞིབ་ཀྱི་ལས་རིམ་དེ་ཡིན། དེ་རིང་གི་ལས་རིམ་འདི་ཀུན་བཟང་གཡང་འཛོམས་ཀྱིས་གཙོ་སྐྱོང་ཞུ་རྒྱུ་ཡིན། གཟའ་འཁོར་འདིར་ཨ་རིའི་སྲིད་འཛིན་ཇོ་སྦའི་ཏིན་གྱིས

དབང་ཕྱུག་ལགས་ཐོག་མར་དེ་ལ་ང་ཚོས་ད་ལྟ Podcast བསྐྱར་ཞིབ་ཀྱི་ལེ་ཚན་འདིའི་ནང་ལ། བདུན་ཕྲག་འདིར་ཨ་རིའི་སྲིད་འཛིན Joe Biden གྱིས་མིང་འདོན་གནང་པའི་རྒྱ་ནག་ལ་ཆེད་གཏོང་གནང་རྒྱུའི་ཨ་རིའི་གཞུང་ཚབ། Nicholas Burns། གྱི་རྒྱབ་ལྗོངས་དང་ཁོང་ལ་དམིགས་བསལ་ཁྱད་ཆོས་ག་རེ་ག་རེ་ཟེར་གྱི་ཡོད་ན། རེད་ད་དེ་རིང་དེ་ཡང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཞེ་དྲག་གི་སྡུག་ཡོད་པའི་གནས་སྟངས་འདིའི་འོག་ལ་ཡང་ཡིན་ན་སྲིད་འཛིན Biden གྱིས་ད་ཨ་མི་རི་ཀའི་ཕེ་ཡ་གཞུང་ཚབ་ཆེན་པོར་ག་འདྲ་ཅིག་བསྐོ་བཞག་གནང་ཡོང་བསམ་བྱས་འདིའི་སྔོན་ནས་མི་མང་པོ་ཞེ་པོ་ཅིག་དོ་སྣང་བྱས་བྱས་བསྡད་ཡོད་རེད་དེ་འདྲ་སོང་ཙང་ད་རིང་བདུན་ཕྲག་འདིར། དངོས་སུ་ཡིན་ན Nicholas Burns ཟེར་མཁན་དེ་ཁོ་རང་རྒྱ་ནག་གི་གཞུང་ཚབ་ལ་ཡང་བསྐོ་བཞག་གནང་གི་ཡིན་བྱས་མིང་འདོན་གནང་པ་རེད་བྱས་ཙང་འདི་ལ་ཡང་མི་མང་པོ་ཞེ་པོ་ཅིག་གིས་དོ་སྣང་ཞིག་བྱུང་སོང། སྐུ་ཞབས Burns ཟེར་མཁན་དེ་ཁོ་རང་ཁྱད་ཆོས་གཙོ་བོ་འདི་ག་རེ་རེད་ཟེར་ན། ཁོ་རང་རྒྱུན་རིང་པོ་ཞེ་པོ་ཅིག་ཕྱི་འབྲེལ་གྱི་ལས་དོན། གནང་མྱོང་མཁན་ཅིག་རེད་གནང་བ་མ་ཟད་ཡིན་ན་ད་ཕྱི་འབྲེལ་གྱི་ལས་དོན་དངོས་གནས་ཆབ་སྲིད་ཀྱི་ལྟ་བའི་ཐོག་ནས་གཅིག་པོ་མ་ཡིན་པར་དངོས་གནས་ལས་ཀ་རང་གི་ཆེད་ལས་ཀྱི་ཐོག་ནས་ཕྱག་ལས་དེ་རྒྱུན་རིང་པོ་གནང་མཁན་སོ་སོའི་ཁྱད་ཆོས་ཅིག་ག་རེ་ཟེར་ན་ད་ཁོང་ཚོ་མང་ཆེ་ཡིན་ན་ཨ་མི་རི་ཀའི་ནང་ལོགས་ལ་ཡང་ད་སྲིད་འཛིན་མཚམས་མཚམས་སྤྱི་མཐུན་སྲིད་དོན་ཚོགས་པའི་སྲིད་འཛིན་བྱེད་ཀྱི་ཡོད་རེད་མཚམས་མཚམས་དམངས་གཙོ་སྲིད་དོན་ཚོགས་པའི་སྲིད་འཛིན་བྱེད་ཀྱི་ཡོད་རེད་ད་ཁོང་གསུམ་དེ་ཡིན་ན་སྤྱི་མཐུན་སྲིད་དོན་ཚོགས་པ་དང་དམངས་གཙོ་སྲིད་དོན་ཚོགས་པ་གཉིས་ཆ་ལོག་གི་སྲིད་འཛིན་འོག་ལ་ཡང་ལས་ཀ་ཞེ་དྲག་གནང་མྱོང་མཁན་ཅིག་རེད། དེ་འདྲ་སོང་ཙང་ཨ་མི་རི་ཀའི་རྒྱལ་ནང་གི་ཆབ་སྲིད་ཀྱི་གནད་དོན་གྱི་ཐོག་ལ་བཤད་པ་ཡིན་ན་ཁོང་སོང་དེ་ཞེ་པོ་ཅིག་ཆབ་སྲིད་ཀྱི་ལྟ་བ་ཤུགས་ཆེན་པོ་དང་ལྟ་ཚུལ་ཤུགས་ཆེན་པོ་དང་དེ་འདྲས་ཡོད་མཁན་ཅིག་དེ་མ་རེད་དེ་ལས་ཡིན་ན་ལས་ཕྱི་འབྲེལ་ལས་དོན་ཐོག་ལ་ཡང་ཞེ་པོ་ཅིག་གི་ཉམས་མྱོང་ཡོད་མཁན་ཅིག་ཤག། ཁོ་རང་འཁྲུངས་ཡག་གི་ལོ་དེ་བྱས་པ་ཡིན་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ད་ལོ་དྲུག་ཅུ་རེ་གྲངས་ལ་ཕེབས་ཀྱི་ཡོད་ཀྱི་རེད་པ་བྱས་བྱས་ཡིན་ན། ཆུང་ཆུང་སྒང་ནས་ཡུ་རོབ་དེ་པར་སློབ་གྲྭར་ཞེ་དྲག་ཐེགས་མྱོང་ཤག་ཧྥ་རན་སི་སྐད་ཤེས་ཀྱི་ཡོད་ས་རེད་ཨ་ར་པིག་སྐད་ཤེས་ཀྱི་ཡོད་ས་རེད། ཨེ་གྷི་རིག་གི་སྐད་ཤེས་ཀྱི་ཡོད་ས་རེད། བྱས་ཙང་ཁོ་རང་ཕྱི་འབྲེལ་སྲིད་ཇུས་ལས་ཀ་གནང་ཡག་དེ་འགོ་བཙུགས་རྗེས་ད་ལོ་སུམ་ཅུ་ཙམ་ཕྱིན་ཤག་དེ་ཚོ་ཕྱིན་པའི་ནང་ལོགས་ལ་ཡ་མང་པོ་ཞེ་པོ་ཅིག་ཡུ་རོབ་དང་འབྲེལ་བ་ཆེ་ཤོས་ཡོད་པ་བཟོ་འདྲ་འདུག་སུ་བལྟས་ན་ཁོ་རང་ལོ་རྒྱུས་དེ་བལྟས་པ་ཡིན་ན་འདིའི་སྔོན་ལ་ཡ་གཞུང་ཚབ་ཆེན་པོ་རང་གནང་མྱོང་པའི་དཔེར་བྱས་ན་གྷི་རིག་ལ་ཡ་ཁོ་རང་གཞུང་ཚབ་གནང་མྱོང་བ་རེད་ད་ག་ནང་བཞིན་ཨ་མི་རི་ཀའི་ཨ་ཕ་གིའི་ཨ་བྱང་རྒྱ་མཚོ་ཆེན་པོའི་སྤྱི་ཆིངས་སྒྲིག་འཛུགས་ནེ་ཏོ་ཟེར་མཁན་ཅིག་ཡོད་རེད་པ་དེ་ལ་ཡང་ཡང་གཞུང་ཚབ་སྐོར་ཁོ་རང་ནེ་ཏོའི་གཞུང་ཚབ་གནང་མྱོང་ཤག་ད་གང་ལྟར་ཨ་ཕ་གིའི་ཡུ་རོབ་དང་འབྲེལ་བ་ཡོད་པའི་དེ་འདྲའི་ལས་དོན་ཐོག་ལ་ཡང་ལས་ཀ་མང་པོ་ཞེ་པོ་ཞིག་གནང་མྱོང་མཁན་དང་ཨ་ནི་ཕྱི་འབྲེལ་གྱི་ལས་དོན་ཐོག་ལ་སྤྱི་ཡོངས་ནས་བཤད་པ་ཡིན་ན་ཞེ་དྲག་གི་རྒྱུན་རིང་གནང་མྱོང་བ་རེད་ཨ་དམིགས་བསལ

དེའི་རྗེས་ལ་ཡིན་ན་ཉིས་སྟོང་བཅུ་གཅིག་ལོ་ཟླ་བ་ལ་ཡང Gary Locke ནི་སྲིད་འཛིན་ཨོ་བྷ་མ་ཡིན་པའི་སྐབས་ལ་ཡང་ཁོ་རང་ཡིན་ན་ཡང་ཕི་ཀེ་ཡང་ཝ་ཤིང་ཏོན་མངའ་སྡེ་ཟེར་མཁན་དེའི་སྤྱི་ཁྱབ་གནང་བ་རེད་དེ་དེའི་རྗེས་ལ་ཡིན་ན Max Baucus ཟེར་མཁན་དེ་ཁོ་རང་ཡིན་ན་མངའ་སྡེའི་སྤྱི་ཁྱབ་མ་རེད་དེ་ལ་ཡང་མངའ་སྡེ་མོན་ཊ་ན་ནས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་རྒྱུན་རིང་པོ་ཞེ་པོ་ཅིག་གནང་བ་རེད་དེའི་རྗེས་ལ་ཡང་ད་ཐང་རེས་ཉེ་དུས་རང་ད་སྲིད་འཛིན Trump སྐབས་ལ་ཡང་བསྐོ་བཞག་གནང་བའི Terry Branstad ཟེར་མཁན་དེ་ཁོ་རང་ཡིན་ན Iowa ཟེར་བའི་མངའ་སྡེ་དེའི་སྤྱི་ཁྱབ་རེད་དེ་ངས་མང། བྱས་ཙང་གཏོགས་སུ་མ་ཕྱི་མི་རིགས་བལྟས་པ་ཡིན་ན་འདི་གའི་ཚང་མ་ལོག། སྲིད་དོན་པ་ཚོ་རེད་ད་ཨ་མི་རི་ཀ་ནང་དེ་ཡས་ཞེ་པོ་ཅིག་རེད་སྲིད་དོན་པ་ད་ཅིག་འོས་འདེམས་ནང་ཞུགས་ཨ་ནི་ད་གོ་གནས་ལེན་མཁན་གྱི་དཔོན་པོ་འཇོ་ར་ད་འདི་གའི་སྲིད་དོན་པ་རེད་ད་འདི་གའི་དང་མ་འདྲ་ཡིན་ན་ག་རེ་ཟེར་ན། Nicholas Burns ཟེར་མཁན་དེ་ཁོ་རང་ཡིན་ན་ད་དངོས་གནས་ཆེད་ལས་རང་གི་ཐོག་ནས་ཡིན་ན་ཕྱི་འབྲེལ་གྱི་ལས་དོན་ཐོག་ལ་ཕྱག་ལས་གནང་མཁན་ཅིག་རེད་བྱས་ཙང་འདི་ནས་ཡིན་ན་མང་པོ་ཅིག་ད་འདི་ད་རེ་ཟེར་ཡ་བྱས་པ་ཡིན་ན། འདི་སྔོན་ལ་ཡ་ད་རྒྱ་ནག་ལ་འགྲོ་ཡག་གི་གཞུང་ཚབ་ཆེན་པོ་འདི་ཅིག་གི་མིས་བསྟན་ཡག་རེད་ཞེ་ད་ད་སྲིད་དོན་མིན་དུ་མི་དུ་གང་སྐད་གྲགས་ཆེན་པོ་ཡོད་མཁན་འདྲ་བ་ཅིག་གི་མངའ་སྡེའི་སྤྱི་ཁྱབ་ཡིན་ནའི་རེད་གྲོས་ཚོགས་གོང་མའི་འཐུས་མི་ཡིན་ནའི་རེད་འདི་འདྲ་གཏོང་ཡག་བྱས་ནས་ད་དངོས་གནས་ཕྱི་འབྲེལ་གྱི་ལས་དོན་ཐོག་ལ་ཡག་ལས་ཀ་བྱེད་མཁན་གྱི་ད་ཁོ་ཚོས་ག་ཚོད་རེད་ཕྱི་རྒྱལ་གཤེགས་སོ་ཞིག་དོ་ཨ།

རེད་ད་དེ་ཡིན་ན་ག་ཚོད་རེད་ཅིག་མི་མང་པོ་ཅིག་གི་དོ་སྣང་བྱེད་ཡ་ཅིག་ཆགས་བཞག་ད་ངས་ཨ་མདོ་དེ་དེ་གོང་ཞུས་དེ་འདས་པའི་ལོ་བཅུ་བཅུ་གྲངས་ཅིག་ནང་ལོགས་ལ་ཡ་གཞུང་ཚབ་གནང་ག་གཏོང་མཁན་དེ་མང་ཆེ་སྲིད་དོན་པ་དང་ད་ཨ་མི་རི་ཀའི་ཐོག་པ་མངའ་སྡེའི་སྤྱི་ཁྱབ་ཟུར་པ་དང་གྲོས་ཚོགས་འཐུས་མི་དང་དེ་འདྲས་ཀྱི་སྐད་ཅིག་རེད་གཏོང་བ་ད་ཡིན་སྔ་མོ་སྔ་མོ་ཡིན་ན་དཔེར་ཆ་བཞག་པ་ཡིན་ན་གཅིག་དངོས་གནས་ཕྱི་འབྲེལ་གྱི་ལས་དོན་ཐོག་ལ་ཡང་གཅིག་ལྷག་པར་དུ་ཨེ་ཤི་ཡའི་གནད་དོན་ཐོག་ལ་ཡང་ཞེ་པོ་ཅིག་ཉམས་མྱོང་ཡོད་མཁན་ཕྱི་འབྲེལ་གྱི་ཆེད་ལས་པ་འདྲ་ཡང་གཞུང་ཚབ་བསྐོ་གཞག་ཡང་མང་པོ་གནང་གི་ཡོད་རེད་དཔེར་ཆ་བཞག་ན་སྐད་གྲགས་ཆེ་ཤོས་ཅིག་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔའི་ལོ་ནས་གྱ་དགུའི་ལོ་ལ་ཡང Winston Lord ཟེར་མཁན་དེ་ཁོ་རང་ཡིན་ན་ད་སྔོན་མ་ཕི་ཡ Kissinger དང་མཉམ་དུ་རྒྱ་ནག་ལ་ཡང་ཐེངས་མ་དང་པོ་དེ་མའོ་ཙེ་ཏུང་དང་ཀྲོའུ་ཨེན་ལེ་ཐུག་ག་ཐད་མཁན་དེ་རེད་ལོ་མང་པོའི་རིང་ལ་ཡང་ཨ་ནི

Nicholas Burns ནི་དེ་ངས་ད་གིན་ཞུས་པ་ནང་བཞིན་བྱས་མང་ཆེ་ཡུ་རོབ་དང་འབྲེལ་བ་ཡོད་པའི་གནད་དོན་མི་གཞན་གཅིག་རྒྱ་ནག་དང་ཨ་ནི་ཐ་ན་ཕར་བཞག་བྱས་ནས་ད་ཤར་ཨེ་ཤི་ཡ་དང་འབྲེལ་བ་དང་ཕྱག་ལས་ཐོག་ནས་མེད་པའི་བཟོ་འདྲ་འདུག་ད་ཡིན་ནའི་མི་དེ་ཚོས་རྒྱ་ནག་གནས་ཚུལ་ཞེ་དྲག་གི་ག་ཚོད་ཨ་མི་རི་ཀའི་ཕྱི་འབྲེལ་སྲིད་བྱུས་ནང་ལོགས་ཀྱི་གནད་དོན་གལ་ཆེན་ཞེ་དྲག་རེད་རྒྱ་ནག་སྐོར་ག་གའི་མ་ཤེས་མཁན་དང་འདི་ད་རྩ་བ་ཉིད་ནས་ཡིན་གྱི་མ་རེད་རྒྱ་ནག་སྐོར་ཞེ་དྲག་མཁྱེན་མཁན་ཚོ་ཞེ་དྲག་ཡག་པོ་ཡོད་ཀྱི་རེད། ངས་ད་ག་ཟླ་འདས་པའི་ལོ་ཁ་ཤས་ཤིག་ནང་ཁོ་རང་འདོགས་པར་ཨ་མི་རི་ཀའི་བརྙན་འཕྲིན་ཁང་དུའང་ཡང་སེ་བཅར་འདྲི་ཞུས་པ་འདི་མཐོང་ཡ་ཡོད་རེད། དེ་དུས་ཙམ་པ་ཁོ་རང་རྒྱ་ནག་སྐོར་ཡང་འདི་བཀའ་མོལ་གསུང་དུས་ཙམ་པ་ཞེ་དྲག་གི་གཏིང་ཟབ་པོ་དང་རྣག་པོ་འདི་གསུང་ཐུབ་མཁན་ཅིག་རེད་བཞག་དེ་གཅིག་བྱས། དེ་ནས་ཡིན་ན། ང་རང་སྒེར་གྱི་ལྟ་ཚུལ་ཅིག་ལ་འདི་འདུག། ད་ང་ཚོ་ཏཱ་ལས་ནི་ཨ་མི་རི་ཀའི་སློབ་གྲྭ་ཆེན་མོའི་ནང་སློབ་སྦྱོང་བྱེད་དུས་ཡིན་ནའི་རེད་རྗེས་ལ་དེ་ཝ་ཤིང་ཏོན་ལ་ལྡོག་པ་ལས་ཅིག་མིའི་འབྲེལ་བ་དང་དེ་ཚོས་ང་ཐུགས་མཚོན་ཤུགས་ཆེན་པོ་བྱས་བྱུང་སོང་དེ་ག་རེ་བྱུང་སོང་ཟེར་ན། ཨ་མི་རི་ཀའི་ནང་ལོགས་ལ་ད་རྒྱ་ནག་སྐོར་ཆེད་ལས་བྱེད་མཁན་གྱི་མཁས་པ་དེ་ཚོ་ཡོད་རེད་པ། དེ་ཚོ་ཡིན་ན་ཁོ་ལ་ཡང་ཁྱད་ཆོས་ཞེ་པོ་ཅིག་འདུག་དེ་ག་རེ་འདུག་ཟེར་ན། འདི་གཉིས་ལས་ལྷག་པར་དུ་ང་དང་པོ་དང་པོ་དུ་ཨ་མི་རི་ཀའི་ཀོ་ལོམ་པི་ཡ་སློབ་གྲྭ་ཆེན་མོའི་ནང་འགྲོ་བའི་སྐབས་དེ་ང་ཚོ་སློབ་གྲྭ་འགྲོ་ས་དེ་ཡིན་ན་ཕྱི་འབྲེལ་གྱི་དེ་ག་ཟེར་རེད་སློབ་གྲྭ་ཅིག་རེད་དེ་འདྲའི་སོང་ཙང་སློབ་གྲྭ་དེ་ནང་ལོགས་ལ་ཡང་ད་དགེ་རྒན་སྐད་གྲགས་ཆེ་ཤོས་དེ་ཚོ་མང་པོ་ཅིག་གིས་རྒྱ་ནག་སྐོར་ཞིབ་འཇུག་བྱེད་མཁན་ཡང་ན་ཨུ་རུ་སུའི་སྐོར་ལ་ཡང་དམར་ཤོག་ཨུ་རུ་སུའི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་མང་པོ་ཞིག་ཡོད་རེད། ང་སྐབས་དེ་ག་རང་ནས་དོ་སྣང་ཞེ་པོ་བྱུང།

ཨུ་རུ་སུ་ནི་སྡུག་ཅག་ཡིན་པ་དང་ཨ་མི་རི་ཀས་འགྲན་རྩོད་བྱེད་ཡག་ཡིན་པ་དང་དེ་འདྲས་ཅིག་གི་བསམ་བློ་བཅངས་བྱས་གི་འདིར་བཤད་བྱས་ཡིན་ན་ད་ཨུ་རུ་སུ་ལས་རྣམ་པར་རྒྱལ་ཐོབ་བྱེད་དགོས་འདུག་བསམ་པའི་བསམ་བློ་བཅངས་བྱས་ཡིན་ན་སློབ་སྦྱོང་བྱས་པ་ཡིན་ས་རེད་ད་ག་ཟེར་རེད་ངས་ད་མི་ཚང་མ་བློ་གཏད་ལབ་ན་ཡོང་མ་རེད་ལ་ཡིན་ན་སྤྱིར་བཏང་མང་ཆེ་འདི་འདྲ་ཡིན་པའི་བཟོ་འདྲ་འདུག་འདི་ག་འདྲས་ཁོང་ཚོའི་ནང་ལ་མང་པོ་ཅིག་ག་རེ་འདུག་ཟེར་ན་ཁོང་ཚོའི་ཕ་མ་དེ་ཚོ་མང་པོ་ཅིག་ཤར་ཡུ་རོབ་ནས་ཡོང་ཀྱོག་དེ་ད་ཤར་ཡུ་རོབ་དེ་ཚོ་ག་ག་རེ་ཟེར་ན་སྔ་མོ་ཨུ་རུ་སུའི་དམར་ཤོག་སྐབས་ལ་ཡང་ཁོང་ཚོ་ལ་དབང་བསྒྱུར་བྱས་བྱས་སྡུག་པོ་ཞེ་པོ་སྟེར་བྱས་ད་དཀའ་ངལ་ཞེ་པོ་བྱུང་ར་ཕ་མ་དེ་ཚོ་མང་པོ་ཅིག་བྲོས་ཡོང་ཀྱོག་དེ་རེད་དེ་འདྲས་སོང་ཙང་ཁོ་རང་ཚོས་ཕི་གལ་ཆེ་གི་ཨུ་རུ་སུ་ལ་ཞིབ་འཇུག་བྱེད་ཡ་དང་ར་ཤི་ཡའི་སྐོར་ལ་ཞིབ་འཇུག་བྱེད་ཡ་དེ་ལས་ཀ་ཅིག་དང་ཨ་ནི་ཆེད་ལས་གལ་ཆེན་པོ་ཅིག་དང་ཨ་མི་རི་ཀ་ལ་དགོས་མཁོ་ཡོད་པ་ཅིག་ངོས་ནས་ཕལ་ཆེར་ཞིབ་འཇུག་དང་སློབ་སྦྱོང་བྱས་ཀྱོག་ཡིན་པའི་བཟོ་འདྲ་འདུག། ད་དེ་ལས་ལྡོག་སྟེ་ངས་ཅིག་རྒྱ་ནག་གིས་ངའི་ལྟ་ཚུལ་བྱས་ན་ད་ལྟ་འདི་ཚོ་མི་ཚང་མ་ལ་ཁྱབ་ཏུ་ཐུག་མ་ཐག་ཡིན་ནའང་སྤྱི་ཡོངས་ངོས་ནས་བཤད་པ་ཡིན་ན། རྒྱ་ནག་གི་མཁས་པ་དེ་ཚོ་མང་པོ་ཅིག་ཡིན་ན་ད་རྒན་པ་དེ་ཚོ་ལ་བལྟས་པ་ཡིན་ན་སྔ་མོ་ཡིན་ན་ཅིག་གུང་ཁྲན་ཏང་མ་སླེབས་གོང་ལ་ཡང་ད་རྒྱ་ནག་ལ་ཡང་ཨ་མི་རི་ཀ་ནས་ཡེ་ཤུའི་ཆོས་སྤེལ་གར་ཡོང་མཁན་དེ་མང་པོ་ཞེ་པོ་ཅིག་ཡོད་རེད། དེ་ཚོའི་སྤུ་གུ་འདྲ་ཁོ་ཚོ་ད་མང་པོ་ཞེ་པོ་ཅིག་ཡིན་ན་རྒྱ་ནག་སྐྱེས་ཀྱོག་འདི་རེད་ཤག་ག་ཟེར་རེད་ད་དེ་ཚོའི་ཕ་མ་དེ་ཚོ་སྐྱེས་ཀྱོག་འདི་ཨ་འདི་འདྲས་ཡིན་དུས་ཙམ་པ་ཁོ་ཚོའི་སེམས་པའི་ནང་ལ་ཡང་གཅིག་རྒྱ་ནག་ལ་ཡང་གཅིག་གཞན་དང་གཅིག་ཡོང་གི་འདུག་ཨང་ག་ཟེར་རེད་གཅིག་སེམས་ནང་ལ་འདུ་ཤེས་ཟེར་བ་རེད་གཅིག་མང་པོ་འབྱུང་གི་འདུག་དེ་མ་ཡིན་པའི་ཡང་མང་པོ་ཞེ་པོ་ཅིག་རྒྱ་ནག་གི་སྐོར་ཞིབ་འཇུག་བྱེད་མཁན་དེ་ཚོ་ད་དང་པོ་དེ་ཚོ་ཡིན་ན་ད་ཨ་མི་རི་ཀའི་ནང་ལ་ག་ཟེར་རེད་ཆེད་ལས་ཀྱི་རྒྱ་ནག་སྐོར་ཞིབ་འཇུག་བྱེད་མཁན་དང་སྐད་གྲགས་ཆེན་པོ་དང་ཕྱི་འབྲེལ་མི་སྣ་ཆགས་དགོས་བྱུང་ན་རྒྱ་ཡིག་དང་རྒྱ་ནག་སྐོར་མང་པོ་ཞེ་པོ་ཤེས་དགོས་ཀྱི་ཡོད་རེད་ད་སློབ་གྲྭ་ཆེན་མོའི་ནང་ལོགས་ལ་ཡང་རྒྱ་ཡིག་དང་རྒྱ་ནག་སྐོར་སློབ་སྦྱོང་བྱས་ད་སོ་སོ་དང་དང་པོ་མང་པོ་ཞེ་པོ་ཅིག་ཡོད་རེད་པ་དང་པོ་དེ་ག་གི་ནི་ཏི་དམ་ངའི་མི་དེ་ཚོ་མང་ཆེ་ཅིག་ཡང་ན་ད་རྒྱ་ནག་ཏུ་བ་ཆེན་རྒྱ་ནག་གི་ཅིག་མཐོང་ཚུལ་བྱུང་དགའ་པོ་བྱུང་ད་བ་བུ་ཡིན་ན་འདི་ག་ཟེར་རེད་རྒྱ་མོ་གྲོགས་མོ་འདྲ་ར་བུ་མོ་ཡིན་ན་ཅིག་གི་ད་བ་ལ་ཡང་ཅིག་གི་རྒྱ་མི་འདྲ་ད་ངོ་ཤེས་པ་ཆགས་ཅིག་གི་དགའ་པོ་གྲོགས་པོ་འདྲ་བྱས་འདི་འདྲའི་གི་ད་འབྲེལ་བ་འདི་མི་སྒང་ག་ཟེར་ལབ་ན་འདི་ཡོང་མ་རེད་དེ་འདྲ་མང་པོ་ཞེ་པོ་ཅིག་འདུག་དེ་འདྲའི་སོང་ཙང་གཅིག་རྒྱ་ནག་སྐོར་ཞིབ་འཇུག་བྱེད་མཁན་དེ་ཚོ་དང་རྒྱ་ནག་སྐོར་ཕྱི་འབྲེལ་གྱི་ལས་ཀ་བྱེད་མཁན་དེ་ཚོ་མང་ཆེ་ཡིན་ན་རྒྱ་ནག་གི་ད་གུང་ཁྲན་ཏང་ལ་ད་དགའ་མ་དགའ་གི་ད་ཆབ་སྲིད་ད་སྣ་མིན་སྣ་ཚོགས་ཡོད་ཀྱི་རེད་པ་ཡིན་ན་ཁྱོན་ཡོངས་ནས་རྒྱ་ནག་གི་རིག་གཞུང་དང་དེ་ཚོ་ལ་ཡང་ཁོ་ཚོའི་དེ་ཞེ་དྲག་ག་ཟེར་རེད་སེམས་ཐག་ཉེ་པོ་ཞེ་པོ་ཅིག། དེ་འདྲའི་སོང་ཙང་ད་ངས་ག་ཟེར་ར་ང་རང་ཚོའི་བོད་པ་གཅིག་གི་བསམ་བློ་གཏོང་སྟངས་དང་དེ་འདྲའི་ངོས་ནས་བཤད་པ་ཡིན་ན། གཅིག་བྱེད་དུས་ཡིན་ན། ད་རིང་ཡིན་ན་སྐུ་ཞབས Nicholas Burns ད་ད་རིང་སྲིད་འཛིན Biden གིས་བསྐོ་གཞག་གནང་བ་དེ་མིང་སྟོན་གནང་བ་དེ་ཡིན་ན་རྒྱ་ནག་སྐོར་ཞེ་པོ་ཅིག་མཁས་པ་མེད་པ་དང་རྒྱ་ནག་སྐོར་གཙོ་བོ་གནང་མྱོང་མེད་པ་ཅིག་ངས་བྱས་ན་ཡག་པོ་བྱུང་བ་རེད་བསམ་བསམ་རེ་དྲན་གྱི་འདུག་ག་རེ་ཟེར་ན་ཨ་མི་རི་ཀའི་ཕྱི་འབྲེལ་གྱི་ལས་དོན་ནང་ལ་ཡང་ད་རྒྱུན་རིང་པོ་རྒྱ་ནག་སྐོར་ལས་ཀ་བྱེད་མཁན་ཚོ་མང་ཆེ

ཡོད་སྲིད་ཀྱི་རེད་བསམ་གྱི་འདུག་ཨ་འདི་ག་འདྲའི་གནས་ཚུལ་གལ་ཆེན་པོ་གཞན་པ་ག་རེ་མཐོང་འདུག་ཟེར་ན་ད་ད་ལོ་སྲིད་འཛིན་བའི་ཏིན་གྱིས་རྒྱ་ནག་ལ་འཛིན་པའི་སྲིད་ཇུས་དེའི་ཁྱད་ཆོས་ཆེ་ཤོས་ཅིག་ག་རེ་འདུག་ཟེར་ན་ད་གཙོ་བོ་དེ་མཐུན་གྲོགས་རྒྱལ་ཁབ་དེ་གའི་དང་མཉམ་དུ་རུབ་རུབ་བྱས་བྱས་ཡིན་ན་ད་རྒྱ་ནག་ལ་ཁ་གཏད་བཅག་དགོས་ཡོད་ནའི་རེད་རྒྱ་ནག་དང་མཉམ་ལས་བྱེད་དགོས་ཡོད་ནའི་རེད་རྒྱ་ནག་དང་འགྲན་རྩོད་བྱེད་དགོས་ཡོད་ནའི་རེད་ད་འདི་ག་འདི་ཡིན་ན་མཐུན་གྲོགས་རྒྱལ་ཁབ་དེ་གའི་མཉམ་དུ་བྱེད་ཀྱིན་ཟེར་སོང་ཡ་ད་རྒྱ་ནག་ལ་འཛིན་པའི་སྲིད་ཇུས་ཀྱི་ད་གི་རྩིག་གདན་རེད་ལྟ་བུ་དེ་རེད་འདུག་ཨ་དེ་ཡིན་དུས་ཙམ་རྒྱ་ནག་ལ་ཕེབས་མཁན་གྱི་ཨ་མི་རི་ཀའི་གཞུང་ཚབ་དེ་ཡུ་རོབ་མཉམ་འབྲེལ་མཐུན་ཚོགས་དང NATO དང་ཨ་ནི་ཨ་མི་རི་ཀའི་མཐུན་གྲོགས་རྒྱལ་ཁབ་དེ་ཚོ་དང་ད་གྲོགས་པོ་ཞེ་པོ་ཅིག་ཡོད་པ་མ་ཟད་ད་ཁོ་རང་ལོ་སུམ་ཅུ་ཞེས་འདིའི་མི་དེ་གའི་གང་ག་དང་འབྲེལ་བ་བྱས་བྱས་མཉམ་དུ་ལས་ཀ་གནང་མྱོང་མཁན་མི་ཉམས་མྱོང་ཡོད་མཁན་ཅིག་ཡོད་པ་ཡིན་ན་ངས་བྱས་ན་ཕན་ཐོགས་ཞེ་པོ་ཅིག་ཡོད་བསམ་འདུག་ག་རེ་ཟེར་ན་ད་གཅིག་རྒྱ་ནག་ལ་འཛིན་པའི་སྲིད་ཇུས་དེ་ཡིན་ན་དེ་གའི་མཉམ་དུ་བྱེད་དགོས་ཡ་ལས་ཀ་བྱེད་མི་དགོས་དང། བྱས་ཙང་ངས་དེ་འདྲས་བལྟ་འདོད་དམ་བག་གི་འདྲས་བྱས་པ་ཡིན་ན་ལས་ད་རིང་འདི་གཅིག་བྱས་ནས་ཕལ་ཆེར་ཡག་པོ་ཡོང་གི་རེད་བསམ་འཆར་འདུག། ཨ་ནེ་ཨ་རི་ནང་གི་ཉམས་ཞིབ་པ་ཁག་ཅིག་གིས་གསུངས་ན། ད་སྲིད་འཛིན་ཇོ་བའི་ཏིན་གྱིས་ཕྱག་ལས་འགན་འཁུར་ནས་ཟླ་བ་ཁ་ཤས་ཀྱི་ནང་ནས་རྒྱ་ནག་དང་བར་འབྲེལ་བ་བྱེད་ཡག་གི་ད་འདི་ད་མ་རྩ་ནས་ཡག་པོ་ཅིག་བཏང་གི་མེད་པ་དང་གཅིག་གིས་ཨ་ནེ། ད་ལྟའི་གནས་སྐབས་དེ་ལ་ད་ཨ་རི་དང་རྒྱ་ནག་བར་ཚོང་དང་འགྲོ་བ་མིའི་ཐོབ་ཐང་དང་གནད་དོན་ག་རེ་གང་ལ་ཡིན་ནའི་ད་འབྲེལ་བ་དེ་སྡུག་རུ་འགྲོ་བཞིན་པའི་སྐབས་དེ་ལ་ཨ་ནི་རྒྱ་ནག་གི་གཞུང་ཚབ་ཝ་ཤིང་ཏོན་ལ་གསར་པ་སླེབས་ཚར་ཡིན་པ་དེས་ཨ་ནི་ཁོ་རང་ད་མུ་མཐུད་ནས་རྒྱལ་ཁབ་གཉིས་བར་འབྲེལ་བ་དཀའ་ངལ་ཆེན་པོ་ཡོད་པ་ཅིག་ཁོ་རང་མི་དེ་བསྐོ་གཞག་བྱས་པ་དེས་མཚོན་གྱི་ཡོད་རེད་ད་འདི་འདྲའི་ཞིག་སྐབས་སུ་གཞུང་ཚབ་གསར་པ་གཉིས་ཡོད་རེད་ཕན་ཚུན་ལ་དེ་ཚོ་གཉིས་ཀྱི་ལས་འགན་གལ་ཆེ་ཤོས་དེ་ག་རེ་རེད་དགོངས་ཀྱི་ཡོད་ན། རེད་ད་འདི་ཁྱེད་རང་གསུངས་ནང་བཞིན་བྱས་ཡིན་ན་རྒྱ་ནག་གིས་ཨ་མི་རི་ཀ་ལ་ཡ་གཞུང་ཚབ་གསར་པ་ཞིག་བསྐོས་བྱས་ཆིན་ཀང་ཟེར་མཁན་འདུག་པ་ར་དེ་ཡིན་ན་དེ་སྔོན་ལ་ཡ་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་བྱས་པ་རེད་དེ་རྗེས་ལ་ཡ་ད་ཞི་ཅིང་ཕིང་མཉམ་དུ་ཕལ་ཆེར་འདས་པའི་ལོ་ཁ་ཤས་ནང་ཞི་ཅིང་ཕིང་ཕྱི་རྒྱལ་ག་པར་ཕྱིན་ནའི་ལས་ཁྲིད་དེ་བཅར་བྱས་འགྲོ་མཁན་མི་གཙོ་བོ་དེ་རེད་ཤག་གཅིག་གིས་ཨ་མི་རི་ཀའི་ངོས་ནས་དཔེ་ཆ་ཅིག་ཆ་བཞག་པ་ཡིན་ན་གཞུང་ཚབ་ཀྱི་ལས་འགན་གཉིས་ཅིག་ཡོད་རེད་པ་གཞུང་ཚབ་གཉིས་དེ་ཁོ་ཁོ་ཚོ་དབྱེ་བ་ཁ་ཤས་ཤིག་གི་དོན་གཞུང་ཚབ་གཅིག་ཁག་གཅིག་ཡིན་ན་རྦད་དེ་མིང་ཆེན་པོ་གཅིག་གིས་མིའི་སྤྱི་ཚོགས་ཀྱི་འབྲེལ་བ་ཆེད་དུ་གཉེར་ཅིག་དེ་འདྲ་ཅིག་གཏང་ཡག་འདི་རྒྱལ་ཁབ་འདི་མང་པོ་ཅིག་ཡོད་རེད་དཔེ་ཆ་ཅིག་ཨ་མི་རི་ཀ་ཡིན་པ་ཡིན་ན་ཉི་ཧོང་བཏང་བ་ཡིན་ན་གཞུང་ཚབ་ཆེན་པོ་དང། ཧྥ་རན་སི་བཏང་བའི་གཞུང་ཚབ་ཆེན་པོ་དང་དབྱིན་ཇིའི་ལུང་པར་བཏང་བའི་གཞུང་ཚབ་ཆེན་པོ་ཟེར་མཁན་བཟོ་འདྲ་ཡོད་རེད་པ། དེ་ཚོ་ཡིན་ན་ད་ཨ་མི་རི་ཀ་དང་རྒྱལ་ཁབ་དེ་ཚོ་འབྲེལ་བ་ཡག་པོ་ཞེ་པོ་ཅིག་ཡོད་རེད་པ། བཏང་ཡག་མི་དེ་ཚོ་མི་སྐད་གྲགས་ཆེན་པོ་དེ་སྔོན་ལ་ཡིན་ན་ཉི་ཧོང་བཏང་ཡག་དེ་སྲིད་འཛིན་ཨོ་བྷ་མ་སྐབས་ལ་ཡ་སྔོན་མ་ཨ་མི་རི་ཀའི་སྲིད་འཛིན་ཁེ་ནེ་ཏི་གི་བུ་མོ་དེ་བཏང་གནང་སོང་ཨ་ནི་དེ་ག་བཟོ་འདྲ་ཅིག་ད་ལས་ཀ་ག་ཚོད་རེད་ཇུ་གོ་ཞེ་པོ་ཅིག་ཡོད་མ་རེད། ལས་ཀ་དེ་ཡིན་ན་ག་རེ་ཟེར་ན་རྒྱལ་ཁབ་དེ་ཚོ་འབྲེལ་བ་ཡག་པོ་བྱས་རྒྱལ་ཁབ་དེ་ཚོ་སྐྱིད་པོ་ཡོད་ཙང་དེ་འདྲ་ཅིག་རེད། ཕ་གིའི་ལས་ད་ཁོང་ཚོ་མང་པོ་ཅིག་གཏོར་བ་གསོལ་སྟོན་བསྐྱར་འདི་བྱས་ལས་ཀ་གཙོ་ཆེ་རེད་ད་ཡིན་ན་ལས་ཨ་མི་རི་ཀས་ཕྱི་ལོགས་ལ་བཏང་ཡག་གཞུང་ཚབ་དཀྱིལ་ནས་གཞུང་ཚབ་གལ་ཆེ་ཤོས་གར་ཐུབ་ན་ར་ཤི་ཡ་ལ་བཏང་ཡག་དེ་དང་རྒྱ་ནག་ལ་བཏང་ཡག་ཆགས་བསྡད་པ་རེད་ད་འདི་ལ་ཡང་དངོས་གནས་མི་གཅིག་གི་ལས་ཀ་འཇོན་ཐང་དང་ཨ་ནེ་ཞེ་པོ་ཅིག་ཡོད་མཁན་འདི་འདྲའི་མི་ཤེས་ཅི་བཏང་ད་མ་གཏོགས་དེ་མིན་ན་བཏང་གི་ཡོད་མ་རེད་དེ་ཡིན་ན་ཁོ་གཞུང་ཚབ་ཁོ་རང་དུས་སྔོན་མ་ཕྱི་མིག་བལྟས་པས་ན་གཞུང་ཚབ་སོ་སོས་ཕ་གིར་ཡ་གཞུང་ཚབ་གི་ལས་ཀ་བྱས་པའི་སྐབས་དེ་ཡིན་ན་རྒྱལ་ཁབ་དེ་གཉིས་བར་དུ་ལ་གི་ཕྱི་འབྲེལ་གྱི་གནད་དོན་ལ་ཡང་ཤུགས་རྐྱེན་ག་རེ་བཏང་ཐུབ་འདུག་ཟེར་ན་ད་དེ་ག་ཚོད་རེད་འདྲ་མིན་སྣ་ཚོགས་སྣ་མན་ད་ཚོད་ཐོན་གྱི་འདུག་བསམ་གི་འདུག་ད་གཙོ་བོ་དེ་ཡིན་ན་རྒྱལ་ཁབ་དེ་གཉིས་བར་དུ་ལ་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་གི་ད་ལྟའི་དཀའ་ངལ་དེ་ག་ཡོད་རེད་བ་གཞུང་ཚབ་གཅིག་པོ་གིས་སེལ་ཐུབ་ཡག་འདི་མ་རེད་ཡང་ད་ག་ནང་བཞིན་གི་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་སྡུག་ཅག་ཡོང་ཡག་དེ་གཞུང་ཚབ་ཨ་ནེ་མཐོང་ཚུལ་དང་འདི་གཙོ་བོ་མ་རེད་གཙོ་བོ་དེ་ཡིན་ན་ད་ཨ་མི་རི་ཀའི་སྲིད་འཛིན་ཡིན་ན་རེད་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཡིན་ན་རེད་འདིའི་ལྟ་ཚུལ་ག་ཡོད་པ་ཡིན་ན་ལས་ད་འདི་གཞུང་ཚབ་ཕ་གིར་ཡ་ལས་ཀ་བྱེད་གར་འགྲོ་མཁན་དེ་རེད་མི་ཤེས་ཁོ་རང་ཚོ་རང་གི་ཕ་གིའི་སྲིད་ཇུས་དང་ལངས་ཕྱོགས་བཟོ་ཡག་གི་ལས་ཀ་གཙོ་བོ་མ་རེད་འདི་འདྲ་སོང་ཙང་གཞུང་ཚབ་ཀྱི་ངོས་ནས་ནུས་པ་བསྟན་ཡག་ཟེར་མཁན་འདི་ལ་ཡ་ཁོ་ལ་ཡ་གཅིག་གི་ཚད་གཞི་ཅིག་ཡོད་རེད་མི་ཤེས་ཁོ་ནུས་པ་ཞེ་པོ་ཅིག་ཁོ་ཚོ་ག་རེ་བསམ་བསམ་དེ་བྱེད་ཡག་འདི་གའི་ཡོད་མ་རེད་ད་ཡིན་ནའི་གཅིག་དུས་ཚོད་དམིགས་བསལ་འདི་ནང་ལོགས་ལ་ཡང་གཞུང་ཚབ་ཀྱིས་རྒྱལ་ཁབ་ད་ག་འདྲ་སོ་སོ་བསྡད་སའི་རྒྱལ་ཁབ་དེ་དང་ཨ་མི་རི་ཀའི་བར་དུ་ལ་གི་འབྲེལ་བའི་ནང་ལོགས་ལ་ཡང་ཞེ་པོ་ཅིག་ནུས་པ་གལ་ཆེན་པོ་ཞེ་པོ་འདི་འདྲ་བཏོན་པ་འདི་མང་པོ་བྱུང་མྱོང་བ་རེད་དཔེར་ན་ཆ་བཞག་ན་གཅིག་གི་དམག་ཆེན་གཉིས་པའི་རྗེས་སུ་ད་བར་ཟླ་ལྔ་བཅུ་ང་གྲངས་ད་བར་ལ་ཡང་ཨུ་རུ་སུ་དང་ཨ་མི་རི་ཀའི་གྲང་དམག་འགོ་བཙུགས་པའི་སྐབས་དེ་ཨ་མི་རི་ཀའི་ཕ་གིར་ཨུ་རུ་སུ་ལ་བསྡད་མཁན་གྱི། གཞུང་ཚབ་ཁང་དེ་དེ་ཞེ་པོ་ཅིག་ནུས་པ་བཏོན་ཡོད་རེད་ད་ཁོང་ཚོས་ཕ་གིར་ཡར་ཨུ་རུ་སུར་ག་འདྲ་ཡོད་མེད་དེ་ཝ་ཤིང་ཀྲུན་ཚུར་འགྲེལ་བཤད་བརྒྱབ་རྗེས་ཝ་ཤིང་ཀྲུན་གྱིས་མཐའ་མ་དེ་གཅིག་བྱེད་དུས་ཙམ་པ་གྲང་དམག་ཟེར་དེ་ཁོའི་དུས་ཚོད་དེ་སྐོར་འགོ་བཙུགས་ཡོད་རེད། ཕི་ར་ཤི་ཡ་ལ་ཡོད་པའི་ཨ་ནི་གཞུང་ཚབ་ཁང་ནང་ལས་ཀ་གནང་མཁན་ཇོར་ཇི་ཁེ་ནིན་ཟེར་མཁན་ཅིག་ཡོད་རེད་ཁོ་རང་གིས་ར་ཤི་ཡ་ལ་མཐོང་ཚུལ་དེ་ག་རེ་ཡིན་ན་འདི་ལ་ཡ་སྙན་སེང་ཞུས་རྗེས་འདི་བྱས་འགོ་བཙུགས་པ་ལྟ་བུ་ཅིག་རེད་འདི་འདྲ་སོང་ཙང་གཞུང་ཚབ་ཟེར་དེ་གལ་ཆེན་པོ་ཞེ་པོ་ཅིག་ཡོད་རེད་བསམ་གྱི་འདུག་ད་ལྟའི་དུས་ཚོད་འདི་ལ་ཡ་ཡིན་ན་རྒྱ་ནག་དང་ཨ་མི་རི་ཀའི་བར་དུ་ལ་ལ་ཡར། དེའི་སྔོན་ལ་ཡིན་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་ལ་ཡང་ཁོང་ཚོའི་འཐབ་ཇུས་ཀྱི་གྲོས་མོལ་ཟེར་བྱས་ལོ་རེ་རེ་རེར་འཚོགས་ཀྱི་ཡོད་པ་ཕྱི་སྲིད་དྲུང་ཆེའི་རིམ་པའི་ནང་ལོགས་ལ་ཡང་ཏག་ཏག་ཕར་ཐུག་ཐུག་ཐུབ་པ་དང་དེ་འདྲ་ཅིག་ཡོད་རེད། ད་དེ་ཚོ་གང་ག་ཡིན་ན་ད་རེས་གའི་མེད་པ་ཆགས་བསྡད་ཡོད་རེད། མེད་པ་ཆགས་པའི་སྐབས་དེ་གཅིག་རྒྱ་ནག་ནས་ཨ་མི་རི་ཀར་བཏང་པའི་གཞུང་ཚབ་ཆེན་པོ་གསར་པ་དེ་ཡིན་ན་ཆིན་ཀང་ཡིན་ནའི་རེད།

སྐུ་ཞབས་ནིཀོ་ལཱས་བྷརན་སི་ལྟ་བུའི་ཕྱི་འབྲེལ་གྱི་ཉམས་མྱོང་ཡོད་མགྱོགས་ཀྱི་མི་གཅིག་ཕ་གིར་ཕེབས་ཐུབ་པ་དེ་ཡག་པོ་བྱུང་པ་རེད་མ་ཟད་ཡིན་ན་ང་རང་རང་ཁ་སོ་ར་གཅིག་གིས་ནམ་རྒྱུན་བརྙན་འཕྲིན་སྒང་ལ་ཡར་གཟིགས་མྱོང་མཁན་ཡིན་པས་ན་ཟི་དང་ནིཀོ་ལཱས་བྷརན་སི་ནི་ཁོ་རང་སྐད་ཆ་བཤད་སྐབས་ཤིག་ཏུ་གཅིག་གིས་མི་འཇམ་པོ་ཡང་གཅིག་གིས་མི་འདི་འདྲ་ཁ་ཤས་གཅིག་གིས་ངར་པོ་ཞེ་པོ་འདི་དང་འདི་མེད་པ་བྱས་འཇམ་པོ་བྱས་བྱས་ཡིན་ན་དོན་དག་རང་གི་ཐོག་ནས་ཡིན་ན་གནས་ཚུལ་བཤད་ཡག་ལ་ཡ་ཞེ་པོ་ཅིག་གི་ནུས་པ་ཡོད་མཁན་དང་འཇོན་པོ་ཡོད་མཁན་ཅིག་ཆགས་བསྡད་དེ་ཕལ་ཆེན་ཁོ་རང་གིས་འདིའི་སྔོན་གྱི་གཞུང་ཚབ་ཆེན་པོ་དུ་སྟངས་མ་འདྲ། ཁ་བརྡ་ཁོ་རང་གིས་ཕལ་ཆེར་གལ་ཆེན་པོ་ཞེ་པོ་ཅིག་ནུས་པ་སྟོན་ཐུབ་མདོག་ཁ་པོ་རེད་བསམ་གྱི་འདུག། ང་ཚོའི་དེ་རིང་གི Podcast བསྐྱར་ཞིབ་ཀྱི་ལས་རིམ་འདིའི་ཐོག་ལ་ཚེ་བརྟན་དབང་ཕྱུག་ལགས་ཀྱིས་ཉེ་ཆར་ཨ་རིའི་སྲིད་འཛིན Joe Biden གྱིས་རྒྱ་ནག་གཞུང་ཚབ་ཆེད་དུ་མིང་འདོན་གནང་བ Nicholas Burns གྱི་སྐོར་དང་ཨ་རི་དང་རྒྱ་ནག་གི་འབྲེལ་ལམ་སྐོར་ལ